རྒྱ་གར་གཞུང་གིས་ཡུལ་དེའི་སོ་ནམ་ཞིང་པའི་ཐོན་ཁུངས་ལ་ཁྲིམས་ཐོག་ནས་རིན་གོང་གཏན་འབེབས་བྱ་དགོས་ལུགས། ཡུལ་དེའི་ཞིང་པ་ཚོས་འདས་པའི་ཉིན་གྲངས་མང་པོའི་རིང་ངོ་རྒོལ་བྱས་ཡོད་པ་དང། གལ་ཏེ་དེ་ལྟར་ལག་བསྟར་མ་ཐུབ་པ་ཡིན་ན་ཞིང་པ་ཚོ་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་འཛུལ་ཞུགས་བྱས་ཏེ་ངོ་རྒོལ་ལས་འགུལ་གཞི་རྒྱ་ཆེན་པོ་སྤེལ་རྒྱུའི་འདེད་སྐུལ་བྱེད་ཀྱི་ཡོད་པ་རེད། ད་ལྟའི་ཆར་ཡུལ་དེའི་ཞིང་པ་མང་པོ་ཞིག་རྒྱལ་ས་ལྡི་ལིའི་ཉེ་འདབས་མཐའ་མཚམས་མངའ་ཁུལ་ལ་གཏན་སྡོད་བྱས་ཏེ་ལྡི་ལི་ལ་འཛུལ་ཞུགས་བྱ་རྒྱུའི་འཆར་གཞི་བྱེད་ཀྱི་ཡོད་པ་རེད། དེ་བཞིན་འདི་ལོ་ཡུ་རོབ་མངའ་ཁུལ་གྱི་ཞིང་པ་ཚོས་ཀྱང་རྒྱལ་ཁབ་དེ་རིགས་ཀྱི་སྲིད་གཞུང་ལ་ངོ་རྒོལ་ལས་འགུལ་ཤུགས་ཆེ་སྤེལ་ཡོད་པ་དང། དེའི་གོང་ལ་རྒྱ་གར་གྱི་ཞིང་པ་ཚོས་སྲིད་གཞུང་གི་སྲིད་བྱུས་ཁག་ལ་ངོ་རྒོལ་བྱས་ཏེ་སྲིད་བྱུས་དེ་འདྲ་འགའ་རེ་འགྱུར་བ་བཏང་ཐུབ་པ་ཡང་བྱུང་ཡོད་པ་རེད། རྒྱ་གར་ནང་གི་མི་འབོར་ས་ཡ་ཉིས་བརྒྱ་དྲུག་ཅུ་ཙམ་ཞིང་ལས་ལ་འཇུག་བཞིན་ཡོད་དུས་གྲངས་འབོར་དེ་ནི་ཡུལ་དེའི་མི་འབོར་ལྔའི་ཁོངས་ནས་གཅིག་ཙམ་ཆགས་ཀྱི་ཡོད་པ་རེད། དེ་བཞིན་ཡུལ་དེའི་མི་འབོར་ས་ཡ་སུམ་བརྒྱ་བཅུ་ཙམ་ཞིང་ལས་མ་ཡིན་པའི་ལས་རིགས་གཞན་གཉེར་གྱི་ཡོད་པ་རེད། གཟའ་འཁོར་སྔོན་མ་རྒྱལ་ས་ལྡི་ལིའི་ཉེ་འདབས་མངའ་ཁུལ་གྱི་ཞིང་པ་ཚོས་སྲིད་གཞུང་ལ་ངོ་རྒོལ་ལས་འགུལ་སྤེལ་འགོ་བཙུགས་ཡོད་པ་དང་ཞིང་པ་ཚོས་དགོས་འདུན་བཏོན་ཡ་དེ་ནི་རྒྱ་གར་གཞུང་གིས་ཞིང་པའི་ས་ནས་འབྲས་དང་གྲོ་ཉོས་པ་ཙམ་མ་ཟད་ཞིང་པའི་ཐོན་ཁུངས་མང་ཆེ་བ་དེའི་ངོས་ལ་གཏན་འབེབས་ཡོད་པའི་རིན་གོང་ཐོག་ནས་ཉོ་སྒྲུབ་བྱ་དགོས་པའི་དགོས་འདུན་བཏོན་བཞིན་ཡོད་པ་རེད། ངོ་རྒོལ་ལས་འགུལ་དེ་འགོ་བཙུགས་པ་ནས་བཟུང་ད་ཕན་ཞིང་པ་ངོ་རྒོལ་བ་དང་བདེ་འཇགས་མི་སྣའི་དབར་ལ་འཐབ་འཁྲུག་དེ་འདྲ་ཡང་ཆུང་ཙག་མང་པོ་ཞིག་བྱུང་ཡོད་པ་དང་དེ་ག་ནང་བཞིན་བདེ་འཇགས་མི་སྣས་ཞིང་པ་ངོ་རྒོལ་བ་ཚོ་ལ་མིག་ཆུ་ཐོན་བྱེད་ཀྱི་དུག་རླངས་གཏོར་བ་སོགས་བྱས་ཡོད་དུས། སྲིད་བློན Narendra Modi སྲིད་གཞུང་དང་ཡུལ་དེའི་ཞིང་པའི་དབར་ལ་འགལ་བ་ཤུགས་ཆེ་བྱུང་བ་ཐེངས་གཉིས་པ་དེ་ཡང་ཆགས་ཉེན་ཡོད་པ་རེད། ཡང་རེས་གཟའ་ཟླ་བའི་ཉིན་རྒྱ་གར་གྱི་བློན་ཆེན་ཞིག་གིས་བཤད་དོན་ལ་རྒྱ་གར་གཞུང་གིས་ཞིང་པ་ཚོ་མཉམ་དུ་མུ་མཐུད་ནས་གྲོས་མོལ་བྱེད་ཀྱི་ཡོད་པ་དང་ཕྱོགས་གཉིས་ཀྱི་གྲོས་མོལ་ལས་རིམ་ལ་མཇུག་འབྲས་བཟང་པོ་ཡང་བྱུང་གི་ཡོད་པ་རེད། གཞུང་གིས་ཞིང་པའི་ཐོན་ཁུངས་གཞན་ཁག་ཅིག་ཀྱང་རིན་གོང་གཏན་འབེབས་ཡོད་པའི་ཐོག་ནས་ཉོ་སྒྲུབ་བྱ་རྒྱུའི་འཆར་གཞི་བྱེད་བཞིན་ཡོད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། རྒྱ་གར་གཞུང་གིས་དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ཞིང་པ་དང་རྒྱ་གར་གཞུང་དབར་ལ་དུས་ཡུན་ཧ་ཅང་རིང་བའི་མི་མཐུན་པའི་འགལ་བ་ཤུགས་ཆེ་བྱུང་བའི་གནས་ཚུལ་དེ་འདྲ་བ་ཞིག་མི་ཡོང་བའི་ཐབས་ཤེས་བྱེད་ཀྱི་ཡོད་པ་རེད། ལྷག་པར་དུ་འདི་ལོའི་ཟླ་བ་བཞི་པ་དང་ལྔ་པའི་ནང་ལ་རྒྱ་གར་ནང་ལ་རྒྱལ་ཡོངས་གྲོས་ཚོགས་ཀྱི་འོས་བསྡུ་ཆེན་པོ་མ་བྱས་པའི་སྔོན་ལ་ཞིང་པའི་ངོ་རྒོལ་གྱི་གནད་དོན་དེ་ཞོད་འཇགས་ཡོང་ཐབས་བྱེད་ཀྱི་ཡོད་པ་རེད་གསར་འགྱུར་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན།